ད་ནམ་རྒྱུན་ཀམ་ཚང་བཀའ་བརྒྱུད་ནང་ལོགས་ཡང་གདུགས་དཀར་གསུང་དུས་ས་ནས་ཕལ་ཆེར་འདི་རྐྱང་རྐྱང་རབ་ཅིག་གསུང་གི་ཡོད་རེད། ད་འདི་ལ་ཡང་ཅིག་ལྷོ་བྲག་གྲུབ་ཆེན་ལས་ཀྱི་རྡོ་རྗེས་མཛད་བཞག་པའི་གི་བཟློག་པ་དང་སྦྱར་ནས་གསུང་སྲོལ་རབ་ཅིག་འདུག་དེ་ཡིན་ན་ཡང་མ་དཔེ་ངོ་མ་ལ་ཡང་མེད་པ་ཡིན་དུས་སང་ད་རེས་འདིར་ཡང་བྱས་མེད། ཆགས་མེད་ཀྱི་གདུགས་དཀར་འདི་ཅིག་བཀའ་བརྒྱུད་རྙིང་མ་ཙམ་དུ་མ་ཟད་པའི་གི་སོག་ཡུལ་ལ་ཡང་དཔར་རྒྱབ་བཞག་པའི་ཕྱག་དཔེ་དེ་འདྲ་ཡང་མཇལ་ཡག་འདུག་དེ་འདྲ་ཡིན་པ་ཡིན་དུས་ས་ནས་དགེ་ལྡན་པའི་ཁྲོད་ལ་ཡིན་པ་ཡིན་ན་ཡང་དར་ཁྱབ་གང་འཚམ་རབ་བྱུང་མེད་འགྲོ་བསམ་པ་རབ་ཞིག་དྲན་གྱི་འདུག་ད་གང་ལྟར་ཡང་བྱ་རྒྱུད་འདི་ང་ཚོ་རྒྱུད་སྡེ་བཞིའི་ནང་ལོགས་ནས་བྱ་རྒྱུད་ཆགས་བསྡད་ཡོད་རེད་ལ་དེའི་ནང་ནས་ཅིག་དེ་བཞིན་གཤེགས་པའི་རིགས་ཀྱི་ཁོངས་གཏོགས་རབ་ཆགས་བསྡད་ཡོད་རེད། བོད་ཀྱི་བཀའ་འགྱུར་གྱི་ནང་ལོགས་ལ་ཡང་གདུགས་དཀར་གྱི་གཟུངས་འགྱུར་མི་འདྲ་བའི་སྒོ་ནས། ཕྱིར་བཟློག་མ་དང་ལྷ་ཡུལ་མ་དང་གཞན་གྱིས་མི་ཐུབ་མ་དང་མཆོག་གྲུབ་མ་ཟེར་བ། ད་དེ་འདྲའི་རྣམ་པ་བཞི་རབ་ཅིག་ཡོད་པ་ཡིན་པ་རེད། ཨན་དེ་དག་ལ་ཡང་ཅིག་རྒྱ་འགྲེལ་དང་སྒྲུབ་ཐབས་ལ་སོགས་པ་ཡིན་ན་ཡང་ད་ཁ་ཤས་བཞུགས་ཡོད་རེད། རྒྱ་ནག་ལ་ཡང་གདུགས་དཀར་གྱི་གཟུངས་དེ་སྤྱི་བཏང་ཅིག་ཐང་དང་སུང་གི་རྒྱལ་རབས་སྐབས་ལ་ཡང་བསྒྱུར་བཞག་པ་དེ་འདྲའི་འདུག་དེ་ཡིན་ན་གཙོ་བོ་ཅིག་ཡོན་རྒྱལ་རབས་སམ་ཧོར་གྱི་དུས་ལ་ཡང་བོད་སྐད་ནས་རྒྱ་སྐད་ཐོག་ལ་ཡང་ཐེངས་གཉིས་ཡིག་བསྒྱུར་བྱས་འདུག་དེ་ཙམ་དུ་མ་ཟད་པའི་ཡོན་གོང་མ་ཧུ་པི་ལི་གིས་བོད་བརྒྱུད་ནང་བསྟན་ལ་ཡང། གུས་བཀུར་བྱས་རྗེས། འགྲོ་མགོན་ཆོས་རྒྱལ་འཕགས་པ་དང་ཀརྨ་པཀྵི་ལ་སོགས་པ་བོད་ཀྱི་བླ་མ་མང་པོ་དབུ་བླར་བསྟེན་པ་གནང་ཡིན་པ་རེད། སྐབས་དེ་དུས་ས་ནས་འགྲོ་མགོན་ཆོས་རྒྱལ་འཕགས་པས་ཀྱིས་བཀའ་གནང་པ་ནང་བཞིན། བདུད་རིགས་འཇོམས་ཤིང་རྒྱལ་ཁམས་བདེ་བའི་དོན་དུ་དར་ལས་གྲུབ་པའི་ཀྱི་གདུགས་དཀར་པོ། དེའི་སྒང་ལ་ཅིག་སྔགས་ལ་སོགས་པ་གསེར་གྱིས་བྲིས་བཞག་པ་ཅིག་གོང་མའི་ཀྱི་གསེར་ཁྲིའི་སྟེང་དུ་བཙུགས་ཡག་གི་ལུགས་སྲོལ་བྱུང་འདུག།

ད་དེའི་གི་གཟུངས་དེ་དང་གདུགས་དཀར་གྱི་གཟུངས་དེ་ཕལ་ཆེར་ད་གཅིག་པ་གཅིག་པ་གཅིག་རྐྱང་འདྲ་པོ་ཅིག་ཡིན་པ་འདྲ། རྒྱུ་མཚན་དེ་ལ་བརྟེན་ནས་གདུགས་དཀར་གྱི་གཟུངས་དེ་རྒྱ་བརྒྱུད་ནང་བསྟན་གྱི་ཕྱོགས་ནས་བཤད་པ་ཡིན་པ་ཡིན་ནའང་གནད་འགག་ཆེན་པོ་རབ་ཅིག་ཆགས་བསྡད་ཀྱི་ཡོད་པ་རེད། ད་མདོར་ན་གདུགས་དཀར་འདི་གདོན་དང་རིམས་དང་མཐུ་དང་བྱད་ཁ་བཟློག་པ་ལ་མཆོག་ཏུ་གྱུར་པ་ཡིན་པ་གསུངས་པ་ཡིན་པ་རེད།

དེ་ནས་དངུལ་ཆུ་བཻ་རོས་ཀྱིས་གཏེར་དུ་སྦས་པ། དཔལ་ལྡན་དུས་གསུམ་མཁྱེན་པས་ཀྱིས་གཏེར་ནས་བཏོན་བཞག་པའི་བརྒྱུད་པ་ལ་སོགས་པ་དེ་འདྲའི་ཡང་ད་ཁ་ཤས་ཡོད་པ་ཡིན་པ་རེད། ད་ད་རེས་གསུང་དབྱངས་འདི་ཀམ་ཚང་གི་ཆོས་སྤྱོད་ནང་ལོགས་ལས་ཀརྨ་པ་བརྒྱད་པ་མི་བསྐྱོད་རྡོ་རྗེས་ཀྱིས་མཛད་པར་གསུངས་པའི་གི་བཟློག་པ་འདིའི་གསུང་དབྱངས་ཡིན་པ་རེད། འདི་ནམ་རྒྱུན་ང་ཚོས་རྟག་པར་ཞལ་འདོན་གནང་གི་ཡོད་རེད། ད་སེང་གདོང་མ་དེ་ཡང་གཙོ་བོ་གཅིག་མཐུ་གཏད་མནན་གསུམ་མི་ཁ་ཁ་མཆུ། བཀྲ་མི་ཤེས་པ་དང་ལྟས་ངན་པ་དང་བར་ཆད་བཟློག་པ་ལ་ཡང་མཆོག་ཏུ་གྱུར་པ་ཡིན་པ་དེ་འདྲའི་གསུང་གི་འདུག། རི་བོ་དགེ་ལྡན་པའི་གི་ལམ་རིམ་གྱི་ཁྲིད་གནང་པའི་སྐབས་ལ་ཡང་ཁྲིད་ཀྱི་གོང་ལ་ཡང་གཅིག། ཆོས་འཆད་ཉན་ལ་བར་ཆད་ཞི་བའི་ཆེད་དུ་ཤེས་རབ་སྙིང་པོ་དང་སེང་གདོང་མ་གཉིས་ཀ་གསུང་ཡག་གི་ལུགས་སྲོལ་ཡིན་པས་ནའང་འདུག་ལ། མདོར་ན་ཅིག་གདུགས་ཤེར་སེང་གསུམ་ལབ་དུས་ས་ནས་ཅིག་ཆོས་བརྒྱུད་ཐམས་ཅད་ལ་ཡོངས་གྲགས་འདྲ་པོ་ཅིག་ཆགས་དེ་ཡོག་རེད། ད་དེ་ནས་གསུམ་པ་དེ་འོད་ཟེར་ཅན་མའི་སྐོར་དེ་རེད། ད་འོད་ཟེར་ཅན་མའི་སྐོར་ལ་ཡང་ཅིག་བཀའ་འགྱུར་དང་བསྟན་འགྱུར་ནང་ལོགས་ལ་ཅིག་གཟུངས་དང་སྒྲུབ་ཐབས་དང་ལས་ཚོགས། ལ་སོགས་པ་ད་མང་པོ་ཞེ་པོ་ཅིག་འདུག། སྒྲུབ་ཐབས་རྒྱ་མཚོའི་ནང་ལོགས་ལ་ཡིན་པའི་ནའང་འོད་ཟེར་ཅན་མའི་གི་སྒྲུབ་ཐབས་གཅིག་པོ། བཅུ་དྲུག་ཙམ།

ཕེབས་པའི་གི་རྒྱ་གར་ལྷོ་ཕྱོགས་ཀྱི་ལྷོ་ཕྱོགས་ཤྲཱི་ལང་ཀའི་གི་མཁས་པ་ཆེན་པོ། རྒྱ་ཡུལ་དུ་གསང་སྔགས་སྤེལ་བའི་ཤིང་རྟ་ཆེན་པོ། དང་ལོ་ཙཱ་བ་ཆེན་པོ། སྡེ་སྣོད་གསུམ་པ་དགེ་སྦྱོང་ཨ་མོ་གྷས། བསྒྱུར་བཞག་པའི་གི་འོད་ཟེར་ཅན་མའི་གི་གཟུངས་ཚན་པ་གསུམ་འདུག་དེའི་ནང་ལོགས་ནས་རྒྱས་པ་དེ་བོད་ཡིག་ཏུ་བསྒྱུར་བའི་གི། ཁུལ་འདྲ་པོ་བྱས་ཡིན། སྤྱི་བཏང་འོད་ཟེར་ཅན་མ་དེ་འཇམ་དཔལ་རྩ་རྒྱུད་ལ་སོགས་པ་ནས། སྙིགས་མའི་དུས་སུ་གཅིག་འཕགས་པའི་ནང་ནས་འཇམ་པའི་དབྱངས་དང་ལྷ་མོའི་ནང་ནས་འོད་ཟེར་ཅན་མ་གཉིས་དངོས་གྲུབ་མྱུར་བ་ཡིན་བྱས་ཅེས། ཨ་ནི་གསུངས་པ་ཡང་འདུག་ལ། ད་ག་ནང་བཞིན་བོད་ཙམ་དུ་མ་ཟད་པའི་རྒྱ་ནག་གི་ཡུལ་ལ་ཡིན་པའི་ནའང་དད་མོས་ཞུ་མཁན་མང་པོ་ཞེ་དྲག་ཡོད་པ་ཡིན་པ་རེད། ནང་པ་ཙམ་དུ་མ་ཟད་པའི། ཕྱིས་སུ་ཅིག་ཟིན་ཤིང་ཟིག་ཏུ་བ་སྐད་པ་སྔ་མོ། ད་དེང་སང་ཡོངས་གྲགས་ལ་ཡང་ཏའོ་ཅའོ་ཟེར་བར་ཏའོ་ཅའོ་གི་ཆོས་ལུགས་པ་དེ་ཚོས་ཡིན་པས་ནི་ཨ་ནི་ལྷ་མོ་འདི་ལྷར་བསྟེན་གྱི་ཡོད་རེད་ལ། ཨ་ནི་ལྷ་མོ་འདི་ནུས་མཐུ་ཆེན་པོ་ཡོད་པ་ཡིན་པས་དུས་སང་འཇར་པན་གྱི་ལོ་རྒྱུས་ཐོག་ལ་ཡིན་པས་ནི་ཨ་མི་ཆེན་དཔོན་ཆེན་དེ་ཚོའི་གི་ཅིག་སྲུང་མར།

ད་མདོར་ན་ལྷ་མོ་འདི་ཅིག་དགྲ་ཇག་ཆོམ་རྐུན་དང་རྒྱལ་པོ་ལྟ་བུའི་གི་ད་ཅིག་མི་དབང་ཆ་ཆེན་པོ་དེ་འདྲས་གི་རང་ལ་ཡང་ཅིག་དཀའ་ངལ་སྤྲད་པའི་གི་དེ་འདྲས་གི་འཇིགས་པ་དང། ཨ་ནི་དེ་ནང་བཞིན་གི་ཉེན་ཁ་དང་འཇིགས་པ་ཆེ་བའི་ལམ་དུ་འགྲོ་བའི་སྐབས་ལ་ཡང་ལམ་དགྲ་སེལ་ཡག་ལ་ཡང་ཕན་ཐོགས་ཆེན་པོ་ཞེ་དྲག་ཡོད་པ་ཡིན་པ་གསུངས་པ་རེད། དམིགས་བསལ་ད་རེས་ཀྱི་རིམས་ནད་འདི་ལ་ཡིན་པའི་ནི་ཨ་ནི་འོད་ཟེར་ཅན་མའི་གི་གཟུངས་དེ་འདོན་ན། ཅིག་ཕན་ཐོགས་ཡོད་པའི་གི་རྟགས་དང་མཚན་མ་ལྟ་བུ་ཅུང་ཟད་འདྲ་པོ་ཅིག་འདུག་བསམ་བསམ་འདྲ་པོ་ཅིག་དྲན་གི་འདུག་དེ་ནི་མི་ཡིན་དུས་སང་ད་རེས་འདིའི་ཞལ་འདོན་ཕྱོགས་བསྒྲིགས་འདིའི་ནང་ལོགས་ལ་ཡང་བཀོད་བཞག་པ་ཡིན། ད་དེ་ནས་ས་སྐྱའི་ནད་གྲོལ་འདི་ཨ་ནི་བོད་ཀྱི་རྩོད་མེད་ཀྱི་གྲུབ་ཐོབ་ཆེན་པོ་གྲུབ་ཆེན་ཐང་སྟོང་རྒྱལ་པོས་མཛད་པ་རེད། ཁོང་གིས་འདི་མཛད་དགོས་ཡག་གི་དོན་དག་རུ་འདི་ག་རེ་བྱུང་བ་རེད་ཟེར་ལབ་པ་ཡིན་པ་ཡིན་ན། སྐབས་གཅིག་ལ་ཡང་ས་སྐྱ་ལ་ཡང་རིམས་ནད་ཆེན་པོ་བྱུང་རྗེས། སྨན་བཅོས་རིམ་གྲོ་ག་རེ་བྱས་པ་ཡིན་པ་ཡིན་ན་ཡང་ཕན་མ་ཐོགས་པ་རེད། ད་མཐའ་མ་དེ་ལ་ཅིག་ལུང་པ་མི་སྟོང་གྲབས་བྱེད་དུས་ད་ནི་གྲུབ་ཐོབ་རིན་པོ་ཆེ་ལ་ཡང་སྐྱབས་འཇུག་ཞུས་ནས་གྲུབ་ཆེན་གྱིས་ད་ཁྱེད་རང་ཚོས་མ་ཎི་བགྲོངས། སྐྱབས་འགྲོ་མ་ནམ་མཁའ་མ་ཐོན། སྨོན་ལམ་འདི་ཐོབ་གསུངས་བྱས། ཨ་ནི་སྨོན་ལམ་འདི་མཛད་པ་ཡིན་པ་རེད། ཨ་ནི་ཐམས་ཅད་ཀྱིས་གྲུབ་ཆེན་གྱིས་གསུངས་པ་ནང་བཞིན་བྱས་རྗེས་བསྒྲུབས་པ་ཡིན་པ་ཡིན་དུས་སང་ལ་ཨ་ནི་རིམས་ནད་རྒྱུན་ཆད་པའི་གི་ལོ་རྒྱུས་ཡོད་པ་ཡིན་པ་རེད། དེ་ནས་བཟུང་སྟེ་ཨ་ནི་བོད་ལ་ཡང་ཅིག་རིམས་ནད་ཆེན་པོ་ག་དུས་བྱུང་པ་ཡིན་པ་ཡིན་ན་ཡང་སྨོན་ལམ་འདི་འདོན་ཡག་གི་ལུགས་སྲོལ་ད་དེ་འདྲ་བྱུང་བ་ཡིན་པ་རེད། སྤྱི་བཏང་རྣམ་པ་ཚོའི་གི་ད་དུས་རྒྱུན་འདོན་ཡག་ལ་ཡག་ཅིག་འདོན་མོད་པོ་ཡོང་ཡག་དང་སྤྲོ་པོ་ཡོང་ཡག་གི་ཆེད་དུ་ངས་སྨོན་ལམ་འདི་ཟུར་དུ་དབྱངས་དང་བཅས་ཏེ་སྒྲ་འཇུག་བྱས་ཡོད་དེ་ཡིན་དུས་སང་རྣམ་པ་ཚོ་ཡང་དུས་ཚོད་ཡོད་དུས་སང་ནས་སྒྲ་དེ་བཏང་བྱས་གསན་པ་ཡིན་པ་ཡིན་ན་སྟབས་བདེ་བོ་རུ་ཅིག་དང་ཞལ་འདོན་གནང་ཡག་ལས་སླ་བོ་རུ་ཅིག་ཡོང་གི་རེད་བསམ་པའི་གི་རེ་བ་ཞུ་གི་ཡོད། ད་གཤམ་ལ་ཡང་ང་ཚོ་མཉམ་དུ་གོང་གསལ་གྱི་སྐུ་རིམ་དེ་གས་དེ་འདོན་ཡག་ཡིན་དེ་འདྲ་ཡིན་དུས་སང་ནས་ཅིག་ཚང་མས་ཀྱིས་ཐུགས་གཏད་ནས་མཉམ་དུ་གསུང་རོགས་གནང་ཞུ་ཡག་ཡིན།

ཅེས་བྱ་བ་བརྒྱ་སྟོང་མངའ་བ་ཆེན་པོ་རྡོ་རྗེ་མི་ཆེན་འབར་བའི་མཚན་རྟགས་བཅས་རྡོ་རྗེ་གཡང་འབར་ཆེན་པོའི་ས་གསུམ་གྱི་དཀྱིལ་འཁོར་ལ་སྔགས་བྱ་བ་ཀུན་ནས་བདག་ཅག་མིན་ནོ་འཁོར་དང་བཅས་པ་ཐམས་ཅད་ལ་ཉི་ཟླ་ཅན་དུ་སོང་དུ། ཏཱ་རི་ཡ་ཐཱ་ཨོམ་ཨཱ་ནཱ་ལི་ཨཱ་ནཱ་ལི་བེ་ཀ་ཏེ་བེ་ཀ་ཏེ་བེ་ར་བེ་ར་བེ་ཛ་ད་ར་ནི་བེ་ཛ་བེ་ཛ་ནི་བེ་ཛ་བ་ནི་བྷེ་ཧོ་ཧོང་བྷེ་བྷེ་སོ་ཧོང་བྷྲོ་ཧོང་བྷེ་ཛ་བྷེ་མ་མ་ར་རྒྱ་ར་རྗེ་སོགས་རྟགས་དང་གཟུང་བྱའི་ལུས་ངག་ཡིད་གསུམ་གནས་པ་དང་གཅིག་པ།

འདི་སྐད་བདག་གིས་ཐོས་པ་དུས་གཅིག་ན་བཅོམ་ལྡན་འདས་མཉན་ཡོད་ན་རྒྱལ་བུ་རྒྱལ་བྱེད་ཀྱི་ཚལ་མགོན་མེད་ཟས་སྦྱིན་གྱི་ཀུན་དགའ་ར་བ་ན་དགྲ་བཅོམ་པ་ཆེན་པོ་སྟོང་གཅིག་དང་ཉིས་བརྒྱ་ལྔ་བཅུའི་ཚོགས་དང་ཐབས་ཅིག་ཏུ་བཞུགས་ཏེ། ཡང་བྱང་ཆུབ་སེམས་དཔའ་བྱམས་པ་དང་བྱང་ཆུབ་སེམས་དཔའ་འཇམ་དཔལ་དང་བྱང་ཆུབ་སེམས་དཔའ་སྤྱན་རས་གཟིགས་གཙོ་བོར་གྱུར་པའི་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོའི་ཚོགས་གྲངས་མེད་པ་དང། འོད་ཟེར་ཅན་མ་སོགས་ལྷ་དང་ཀླུ་དང་སྡེ་བརྒྱད་ཀྱི་ཚོགས་ཀྱིས་མདུན་དང་རྒྱབ་ཀྱི་ཕྱོགས་ནས་ཡོངས་སུ་བསྐོར་བའོ། དེའི་ཚེ་ཤཱ་རིའི་བུ་སྟན་ལས་ལངས་ཏེ་བླ་གོས་ཕྲག་པ་གཅིག་ཏུ་གཟར་པུས་མོ་གཡས་པའི་ལྷ་ང་ས་ལ་བཙུགས་ཏེ་བཅོམ་ལྡན་འདས་ག་ལ་བ་དེའི་ཕྱོགས་སུ་ཐལ་མོ་སྦྱར་ཏེ། བཅོམ་ལྡན་འདས་ལ་འདི་སྐད་ཅེས་གསོལ་ཏོ་བཅོམ་ལྡན་འདས་མ་འོངས་པའི་དུས་ལྔ་བརྒྱ་ཐ་མའི་སྐྱེ་བོ་རྣམས་ཀྱིས་ཐབས་ཅི་ཞིག་གིས་འཇིགས་པ་ཐམས་ཅད་ལས་རྣམ་པར་གྲོལ་བར་འགྱུར། བཅོམ་ལྡན་འདས་ཀྱིས་ཤཱ་རིའི་བུ་ལ་བཀའ་སྩལ་པ། ལེགས་པར་ཉོན་ལ་ཡིད་ལ་ཟུང་ཤིག་དང་ངས་དེ་རིང་ཁྱོད་ལ་དོན་འདི་བཤད་པར་བྱའོ། དེའི་ཚེ་དེར་འདུས་པ་ཐམས་ཅད་ཀྱིས་དགའ་མགུ་ཡི་རངས་ཏེ། སླར་ཡང་བཅོམ་ལྡན་འདས་ལ་ཡང་དག་པར་བསྐུལ་ལོ། དེའི་ཚེ་བཅོམ་ལྡན་འདས་ཀྱིས་དགེ་སློང་གི་དགེ་འདུན་རྣམས་ལ་བཀའ་སྩལ་པ། ཉི་མའི་མདུན་དུ་འགྲོ་བའི་ལྷ། འོད་ཟེར་ཅན་ཞེས་བྱ་བ་ཞིག་མཆིས་ཏེ་དེ་ནི་རྫུ་འཕྲུལ་ལ་དབང་བསྒྱུར་བའི་ཐབས་དང་ལྡན་པས་རྟག་ཏུ་ཉི་མའི་མདུན་དུ་འགྲོ་སྟེ། ཉི་མས་ནི་དེ་མཐོང་བ་མེད་ལ་དེ་ནི་ཉི་མ་མཐོང་བ་ཡིན་ནོ་སུས་ཀྱང་མཐོང་དུ་མེད་སུས་ཀྱང་ཤེས་སུ་མེད་སུས་ཀྱང་གཟུང་དུ་མེད་སུས་ཀྱང་གནོད་པར་བྱ་ར་མེད་སུས་ཀྱང་མགོ་རྨོངས་སུ་འཇུག་པ་མེད་སུས་ཀྱང་བཅིང་དུ་མེད་སུས་ཀྱང་དེ་ལ་བུ་ལོན་ཆགས་པ་མེད་སུས་ཀྱང་ཆད་པས་གཅད་དུ་མེད། དགྲ་ཡི་དབང་དུ་འགྲོ་བའི་འཇིགས་པའང་མེད་དོ་བཅོམ་ལྡན་འདས་ཀྱིས་དགེ་སློང་རྣམས་ལ་བཀའ་སྩལ་པ་གལ་ཏེ་གང་ཟག་གང་ལ་ལས་འོད་ཟེར་ཅན་མའི་མཚན་ཤེས་པར་གྱུར་པ་དེ། མཐོང་དུའང་མེད་ཤེས་སུའང་མེད་གཟུང་དུའང་མེད་གནོད་པའང་བྱར་མེད་གཞན་གྱིས་རྨོངས་སུ་འཇུག་པའང་མེད་གཞན་གྱིས་བཅིང་དུའང་མེད་གཞན་གྱིས་དེ་ལ་བུ་ལོན་ཆགས་པ་མེད། གཞན་གྱིས་ཆད་པས་གཅད་དུའང་མེད་དགྲ་ཡི་དབང་དུ་འགྲོ་བའང་མེད་དོ། བཅོམ་ལྡན་འདས་ཀྱིས་དགེ་སློང་རྣམས་ལ་བཀའ་སྩལ་པ། གལ་ཏེ་རིགས་ཀྱི་བུའམ་རིགས་ཀྱི་བུ་མོ་ལྷ་མོ་འོད་ཟེར་ཅན་གྱི་མཚན་ཤེས་པར་གྱུར་པ་དེས་འདི་ལྟར་བརྗོད་པར་བྱ་སྟེ། བདག་སློབ་མ་མིང་འདི་ཞེས་བགྱི་བས་འོད་ཟེར་ཅན་མའི་མཚན་ཤེས་པའི་མཐུས་སུས་ཀྱང་མཐོང་བར་མ་གྱུར་ཅིག་སུས་ཀྱང་ཤེས་པར་མ་གྱུར་ཅིག་སུས་ཀྱང་གཟུང་བར་མ་གྱུར་ཅིག་སུས་ཀྱང་གནོད་པར་མ་གྱུར་ཅིག་སུས་ཀྱང་མགོ་རྨོངས་སུ་འཇུག་པར་མ་གྱུར་ཅིག་སུས་ཀྱང་བཅིངས་པར་མ་གྱུར་ཅིག་སུས་ཀྱང་བདག་ལ་བུ་ལོན་ཆགས་པར་མ་གྱུར་ཅིག་སུས་ཀྱང་ཆད་པས་བཅད་པར་མ་གྱུར་ཅིག་སུས་ཀྱང་བདག་དགྲ་ཡི་དབང་དུ་འགྲོ་བར་མ་གྱུར་ཅིག་སྔགས་འདི་ལ་རྫུ་འཕྲུལ་གྱི་སྟོབས་དང་ལྡན། བྱ་བ་ཅི་དང་ཅི་བགྱིས་པ་ཐམས་ཅད་འགྲུབ་པར་འགྱུར་རོ་སྡིག་པ་ཐམས་ཅད་འཇོམས་པར་འགྱུར་རོ་སྔགས་འདིས་མཚམས་བཅད་ན་དཔག་ཚད་བརྒྱ་ཡི་ཚུན་ཐམས་ཅད་དུ་ཉེས་པ་ཐམས་ཅད་འཇུག་པར་མི་ནུས་སོ་དེའི་ཚེ། བཅོམ་ལྡན་འདས་ཀྱིས་སྔགས་འདི་གསུངས་སོ། ན་མོ་བུ་དྷ་ཡ། ན་མོ་དྷར་མ་ཡ། ན་མ་ཧ་སང་ག་ཡ། ཏད་ཡ་ཐ། ཨརྐ་མ་ཤི། མཱརྐ་མ་ཤི། སུ་དྷུ་མ་ཤི། ཅོལ་ལ་མ་ཤི། མ་ཧཱ་ཅུ་བ་ལ་མ་ཤི། མ་རི་ཅི་ཡེ་མ་ཤི། ཨན་ཏྲ་དྷ་ཡ་མ་ཤི། ན་མ་སྟུ་ཏེ་སྭཱ་ཧཱ། བདག་རྒྱལ་པོའི་འཇིགས་པ་ལས་སྐྱོབ་ཅིག་བདག་ཆོམ་རྐུན་གྱི་འཇིགས་པ་ལས་སྐྱོབ་ཅིག་བདག་འགྲོ་བའི་ལམ་དུ་སྐྱོབ་ཅིག་བདག་ལམ་སྟོར་ནས་འབྲོག་དགོན་པ་ཆེན་པོ་ལས་སྐྱོབ་ཅིག།

བཅོམ་ལྡན་འདས་ཀྱིས་དགེ་སློང་རྣམས་ལ་བཀའ་སྩལ་པ། གལ་ཏེ་གང་ཟག་གང་ལ་ལས་འཕགས་མ་འོད་ཟེར་ཅན་མ་ཤེས་པར་གྱུར་པ་དེ་ནི་འཇིགས་པ་ཐམས་ཅད་ལས་ཐར་བར་འགྱུར་ཏེ་རྒྱལ་པོའི་འཇིགས་པ་དང་རྐུན་པོའི་འཇིགས་པ་དང། གཅན་གཟན་དང་དུག་དང་ལྡན་པའི་སྦྲང་བུའི་འཇིགས་པ་དང་མེ་དང་ཆུ་ལ་སོགས་པའི་འཇིགས་པའོ། གལ་ཏེ་གང་ཟག་གང་ལ་ལས་ཆོས་འདི་ཉམས་སུ་ལེན་པར་འདོད་ན། ཆོས་འདི་ནི་ཆོས་ཐམས་ཅད་ལས་མཆོག་ཏུ་གྱུར་པའོ་སྔགས་འདི་འཛིན་པའི་སྐྱེས་བུ་དེ་གང་དུ་ཕྱོགས་པའི་དཔག་ཚད་བརྒྱ་ཡི་ཚུན་དུ། གདོན་དང་སྐྱེ་བོ་ངན་པ་རྣམས་ཀྱི་དབང་བྱེད་དུ་མི་འགྱུར་རོ་གལ་ཏེ་འཇིགས་པའི་ལམ་དུ་འགྲོ་བའི་ཚེ་སྔ་དྲོའི་དུས་སུ་ལངས་ཏེ་གོང་གི་སྐུ་ཡི་སྔགས་བཟླས་ཏེ་ཆུ་ཁྱོར་བ་གང་ལ་སྔགས་དེ་བཏབ་ལ། ཕྱོགས་བཞིར་གཏོར་ཞིང་བདག་ཉིད་ལ་ཡང་གཏོར་རོ་གལ་ཏེ་གོས་ཀྱི་གོང་བའམ་གོས་ཀྱི་ཕུ་ཐུང་ངམ། ཆོས་གོས་ཀྱི་སྣེ་ལ་སྔགས་རེ་ལ་མདུད་པ་རེ་བོར་ཏེ། མདོར་ན་མདུད་པ་ལན་གསུམ་བོར་ནས་འཇིགས་པའི་ལམ་དུ་འགྲོ་བའི་ཚེ། གོང་གི་གཟུངས་སྔགས་ཆེན་མོ་གཉིས་བསྟུད་མར་འདོན་ཏེ་འགྲོ་བར་བྱས་ན་འཇིགས་པའི་རྐྱེན་ཐམས་ཅད་དང་དམག་གི་དཔུང་གིས་བསྲུང་བ་ཀུན་ཀྱང་ར་རོ་བར་གྱུར་ཏེ། ཤེས་ཤིང་རྟོགས་པ་འགའ་ཡང་མེད་པར་འགྱུར་རོ། བཅོམ་ལྡན་འདས་ཀྱིས་མདོ་ལེགས་པར་བཀའ་སྩལ་ནས། དགེ་སློང་དང་དགེ་སློང་མ་དང་དགེ་བསྙེན་དང་དགེ་བསྙེན་མའི་ཚོགས་རྣམས་དང་རྒྱལ་པོ་དང་སྣ་ཆེན་པོ་དང་འབངས་ཐམས་ཅད་ལ་བཀའ་སྩལ་པ། བཅོམ་ལྡན་འདས་ཀྱིས་འོད་ཟེར་ཅན་མའི་གཟུངས་དེ་སྐད་ཅེས་སྩལ་བ་ཐོས་ནས། སེམས་རྩེ་གཅིག་པས་འཆང་བ་དང་འཛིན་པར་བྱེད་ན་དེ་ལ་ཉེས་པ་ཐམས་ཅད་ཀྱིས་གནོད་པར་མི་འགྱུར་རོ་དགེ་སློང་དག་གལ་ཏེ་གང་ཟག་གང་ལ་ལས་མདོ་སྡེ་འབྲི་བ་དང་ཀློག་པ་དང་ཁ་ཏོན་དུ་འཛིན་པར་བྱེད་དམ་གཙུག་ཏོར་དུ་བཅིངས་པའམ་ཡང་ན་གོས་ཀྱི་ནང་དུ་བཅུག་སྟེ་ལུས་དང་འགྲོགས་པར་བྱེད་ན་ཉེས་པ་ཐམས་ཅད་ནི་ཕྱིར་འབྱེར་ཅིང་གེགས་བྱེད་པ་སུ་ཡང་མེད་པར་འགྱུར་རོ། དེ་ནས་འཁོར་རྣམ་པ་བཞི་དང་ལྷ་སྲིན་སྡེ་བརྒྱད་ཀྱི་ཚོགས་ཐམས་ཅད་ཀྱང་བཅོམ་ལྡན་འདས་ལ་ཕྱག་བཙལ་ནས་ཡིད་རངས་ཤིང་མངོན་པར་བསྟོད་དེ་ཕྱིར་དོང་ངོ་འཕགས་མ་འོད་ཟེར་ཅན་པའི་གཟུངས་ཀྱི་མདོ་ཞེས་བྱ་བ

མཉམ་པའི་སེམས་ཅན་ཐམས་ཅད་བླ་མ་སངས་རྒྱས་རིན་པོ་ཆེ་ལ་སྐྱབས་སུ་མཆིའོ། སངས་རྒྱས་ཆོས་དང་དགེ་འདུན་རྣམས་ལ་སྐྱབས་སུ་མཆིའོ། བླ་མ་ཡི་དམ་མཁའ་འགྲོའི་ཚོགས་ལ་སྐྱབས་སུ་མཆིའོ། རང་སེམས་སྟོང་གསལ་ཆོས་ཀྱི་སྐུ་ལ་སྐྱབས་སུ་མཆིའོ། མ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་བླ་མ་སངས་རྒྱས་རིན་པོ་ཆེ་ལ་སྐྱབས་སུ་མཆིའོ། སངས་རྒྱས་ཆོས་དང་དགེ་འདུན་རྣམས་ལ་སྐྱབས་སུ་མཆིའོ། བླ་མ་ཡི་དམ་མཁའ་འགྲོའི་ཚོགས་ལ་སྐྱབས་སུ་མཆིའོ། རང་སེམས་སྟོང་གསལ་ཆོས་ཀྱི་སྐུ་ལ་སྐྱབས་སུ་མཆིའོ། མ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་བླ་མ་སངས་རྒྱས་རིན་པོ་ཆེ་ལ་སྐྱབས་སུ་མཆིའོ། སངས་རྒྱས་ཆོས་དང་དགེ་འདུན་རྣམས་ལ་སྐྱབས་སུ་མཆིའོ། བླ་མ་ཡི་དམ་མཁའ་འགྲོའི་ཚོགས་ལ་སྐྱབས་སུ་མཆིའོ།

ད་ད་རེས་ཉིན་བརྒྱད་རིང་གི་རྐྱེན་བཟློག་སྨོན་ལམ་ཆེན་མོ་དེ་རེ་ཞིག་མཇུག་གྲུབ་པའི་བཟོ་འདྲ་རེད། ད་གཤམ་ལ་ཡང་ཐ་མར་དགེ་བ་བསྔོ་བ་དང་སྨོན་ལམ་གྱིས་མཐའ་བརྒྱན་པར་བྱ་ཡིན། ད་ནམ་རྒྱུན་བློ་སྦྱོང་དོན་བདུན་མའི་ནང་ལོགས་ལ་ཡང་ཐོག་མཐའ་གཉིས་ལ་བྱ་བ་གཉིས་བྱེད་ཅེས་གསུངས་ཡོད་རེད། དེ་ཡང་གཅིག་ཐོག་མའི་བྱ་བ་དེ་ག་རེ་རེད་ཟེར་ན་ཀུན་སློང་བཅོས་ཡ་དེ་རེད། ད་ང་རང་ཚོས་ཀྱི་བྱ་བ་ག་འདྲ་ཞིག་བྱས་པ་ཡིན་ན་ཡང་དེ་ཀྱི་རང་བཞིནའམ་ཡང་ན་ངོ་བོ་དགེ་མི་དགེ་ག་རེ་ཆགས་མི་ཆགས་ཟེར་བ་དེ། ལས་ཀ་དེ་བྱེད་སྟངས་དང། ལས་ཀ་དེའི་བརྒྱུད་རིམ་ལ་སོགས་པ་དེ་ཚོ་གལ་ཆེན་པོ་རེད་དེ་ཡིན་ན་ཡང་གཙོ་བོ་དེ། ཀུན་སློང་ག་འདྲ་ཞིག་ཁུར་ནས་ལས་ཀ་དེ་བྱེད་ཀྱི་ཡོད་པ་དེ་ལ་ཡང་རག་ཆེན་པོ་ལས་ཡོད་པ་ཡིན་པ་རེད་དེ་འདྲ་ཡིན་པ་ཡིན་དུས་ཙང་ནས་ལས་ཀ་མ་བྱས་གོང་ལ་ཡང་ཅིག་སོ་སོའི་ཀྱི་ཀུན་སློང་ངམ་ཡང་ན་རྒྱུ་མཚན་ནམ། དམིགས་ཡུལ་གང་ལ་བརྟེན་ནས་ལས་ཀ་དེ་བྱེད་ཀྱི་ཡོད་པ་དེ། བརྟག་དཔྱད་ནན་ཏན་བྱེད་དགོས་པ་དེ་གལ་ཆེན་པོ་ཞིག་རེད་གང་ཡིན་ཟེར་ན། མཚམས་མཚམས་ཀུན་སློང་རྫུན་མ་གཅིག་གིས་མི་གཞན་དག་མགོ་སྐོར་བཏང་པ་ཙམ་དུ་མ་ཟད་པའི་ཐ་ན་སོ་སོ་ཡིན་པའི་ན་ཡང་མགོ་སྐོར་ཐེབས་འགྲོ་གི་ཡོད་རེད། དེ་ནས་ཅིག་མཐའ་མའི་བྱ་བ་དེ་ག་རེ་རེད་ཟེར་ན་བསྔོ་བ་དང་སྨོན་ལམ་གྱིས་རྩིས་ཟིན་པར་བྱ་རྒྱུ་དེ་རེད། དེའི་དོན་དག་དེ་ག་རེ་ཟེར་ལབ་པ་ཡིན་པ་ཡིན་ན། ང་ཚོའི་གི་བྱ་བ་བཟང་པོ་དང་རླབས་ཆེན་ག་འདྲ་ཞིག་བྱས་པ་ཡིན་པ་ཡིན་ནའང་དེའི་གི་གྲུབ་འབྲས་དེ་སོ་སོ་གཅིག་པུའི་གི་ངོ་སོ་ཆགས་ཡག་འདྲ་པོ་དང། སོ་སོ་གཅིག་པུའི་གི་ཁེ་ཕན་གི་ཆེད་དུ་བེད་སྤྱོད་མ་བྱས་པ་བྱས་བྱས། མི་གཞན་དང་མཉམ་དུ་ཐུན་མོང་དུ་ལོངས་སྤྱོད་བྱས་ཡག་དེ་ཡིན་པ་རེད། དེ་འདྲ་ཡིན་དུས་ཐེག་པ་ཆེན་པོ་རྣམས་ཀྱིས་རང་གི་དགེ་བ་དང་བཟང་པོ་བྱས་ཚད་ཐམས་ཅད་དེ་རང་གཅིག་པུའི་གི་ཆེད་དུ་ལོངས་སྤྱོད་མི་བྱེད་པ་བྱས་བྱས། གཞན་དང་མཉམ་དུ་ལོངས་སྤྱོད་བྱེད་ཡག་དེ་ལ་ཡ་ཨ་ནི་བསྔོ་བ་ཟེར་བྱས་བྱས་ལབ་གུ་ཡོག་རེད། དེ་ནི་བསྔོ་བ་དེ་ལ་ཡང་ཅིག་རབ་འབྲིང་ཐ་གསུམ་གི་དབྱེ་བ་ཡོད་པ་ཡིན་པ་རེད། ཡག་ཤོས་བྱུང་བ་ཡིན་པ་ཡིན་ན་ཅིག་སངས་རྒྱས་ཀྱི་གོ་འཕང་ལྟ་བུ་མཐར་ཐུག་གི་བདེ་བ་སྒྲུབ་པའི་དོན་དུ་བསྔོ་བ་བྱེད་གུ་ཡོག་རེད། དེ་ལྟ་བུའི་གྱི་ཅིག་བསྔོ་བ་རབ་ཅིག་ཡོང་བར་བྱེད་པ་ལ་ཡང་སྔོན་ལ་ཡང་ཅིག་སོ་སོའི་གྱི་ཉིན་རེའི་གྱི་མི་ཚེའི་ནང་ལོགས་ལ་ཡང་ག་ལེ་ག་ལེ་བྱས་བྱས་སྦྱོང་བརྡར་སྤྲད་དགོས་ཡག་འདྲ་པོ་ཆགས་བསྡད་ཡོད་རེད། དཔེར་ན། ནམ་རྒྱུན་ཅིག་སོ་སོའི་གི་དགའ་པོ་ཡོད་པའི་གྱི་ཅིག་ཟས་དེ་ཚོ་མི་གཞན་དག་ལ་སྤྲད་ཡག་དང། སོ་སོའི་གྱི་དགའ་བའི་གློག་བརྙན་ཡོད་པ་ཡིན་པ་ཡིན་ན་ཨ་ནི་གཞན་ལ་ངོ་སྤྲོད་བྱེད་ཡག་དང། ཅིག་སོ་སོའི་གྱི་དགའ་བའི་གཞས་ཅིག་ཡོད་པ་ཡིན་པ་ཡིན་ན་མི་གཞན་ལ་མཚམས་སྦྱོར་བྱེད་ཡ་ལ་སོགས་པ་མདོར་ན། ཅིག་སོ་སོའི་གི་ཆེས་དགའ་བའི་གི་དངོས་པོ་དེ་གཞན་ལ་ཡང་དགའ་ཞིང་སྤྲོ་བཞིན་དུ་བགོ་བཤའ་བརྒྱབ་ནས། དེ་འདྲ་བྱས་བྱས་མགོ་འཛུགས་བྱས་བསྔོ་བ་སྨོན་ལམ་དེ་ཉམས་ལེན་བྱེད་དགོས་ཡོད་པ་རེད། དེ་ནས་ཡིན། ད་དེང་སང་གི་དུས་ཚོད་ལ་དྲ་རྒྱ་དང་ཆ་འཕྲིན་གྱི་དུས་ཚོད་ཡིན་པ་ཡིན་དུས་ཙང་ནས་ང་ཚོའི་གི་སྤྱི་ཚོགས་དྲ་ལམ་དེ་ཚོ་བརྒྱུད་བྱས་ནས། གནས་ཚུལ་མང་པོ་ཅིག་ང་ཚོའི་གིས་མི་གཞན་དང་མཉམ་དུ་ལོངས་སྤྱོད་བྱས་ཡག་དང་མི་གཞན་དག་ལ་ཡ་ཕར། དེ་ནི་བགོ་བཤའ་བྱས་ཡག་ཡོད་པ་དེ་འདྲའི་གི་གོ་སྐབས་བཟང་པོ་ཡོད་པ་ཡིན་པ་རེད། དེ་ཡང་ཅིག་ང་ཚོའི་གིས་བསྔོ་བ་དང་སྨོན་ལམ་ཉམས་ལེན་བྱས་ཡག་གི། ད་ཅིག་ཕྱོགས་ལ་ཡ་བེད་སྤྱོད་གཏོང་ཡག་གི་ལག་ཆ་འདྲ་པོ་གཅིག་རེད་བསམ་དྲན་འདུག་མདོར་ན། ད་རེས་ཀྱི་རྐྱེན་བཟློག་སྨོན་ལམ་འདིའི་གི་དགེ་བའི་རྩ་བ་ཐམས་ཅད་བྱང་ཆུབ་ཏུ་བསྔོ་ཡག་དང། དེ་བཞིན་དུ་ད་ངའི་གི་སྲིང་མོས་སྒྲོལ་མ་དུང་སྒྲུབ་ཚོགས་པ་ཞིག་བཙུགས་ཡོད། དེའི་ནང་ལོགས་ལ་བོད་གཞིས་བྱེས་གཉིས་དང་ཤར་ནུབ་ཀྱི་དད་ལྡན་མང་པོ་ཅིག་གིས་འདས་པའི་ལོ་གཉིས་ཀྱི་རིང་ལ་ཡ་སྒྲོལ་མ་དུང་ཕྱུར་གཅིག་དང་ས་ཡ་ལྔ་བཅུ་ལྷག་ཙམ་ཅིག་གྲུབ་འདུག་དེའི་དགེ་བ་ཡིན་ན་ཡང་ད་རེས་ལྷན་ཅིག་ཏུ་བསྔོ་བ་བྱེད་རོགས་ཅིག་བྱས་བྱས། དེ་འདྲ་བྱས་བྱས་ང་ལ་ཡང་རེ་སྐུལ་འདྲ་པོ་བྱེད་ཀྱི་འདུག། དེ་བཞིན་དུ་རང་གཞན་ཐམས་ཅད་ཀྱི་དགེ་བ་སྔར་བསགས་པ་དང་ད་ལྟ་བསགས་བཞིན་པ་དང་མ་འོངས་པ་ལ་བསགས་པར་འགྱུར་བའི་དགེ་བ་ཐམས་ཅད་བསྔོ་བ་དང་སྨོན་ལམ་གྱིས་ཟིན་པར་བྱས་པ་ཡིན་པ་ཡིན་ན། དགེ་བ་ཆུད་ཟོས་སུ་མི་འགྲོ་བ་དང་གོང་ནས་གོང་འཕེལ་དུ་འགྲོ་ཡག་གི་ཕན་ཐོགས་ཡོད་པ་ཡིན་པ་རེད། དེ་འདྲ་ཡིན་དུས་ཙང་ད་གཤམ་ལ་ཡང་ངས་རྒྱལ་དབང་ཀརྨ་པ་བདུན་པ་ཆོས་གྲགས་རྒྱ་མཚོས་ཀྱིས་མཛད་པའི་གི་སྒར་ཆེན་སྨོན་ལམ་ཆེན་མོ་འདི་འདོན་ཡག་ཡིན།

ཕྱོགས་བཅུའི་ཞིང་རབ་འབྱམས་མཐའ་དང་དབུས་མེད་པ་ཇི་སྙེད་པ་རྣམས་ན་དུས་གསུམ་ན་གཤེགས་ཤིང་བཞུགས་པར་འགྱུར་བའི་སངས་རྒྱས་དང། བྱང་ཆུབ་སེམས་དཔའ་དང་ཉན་ཐོས་དང་རང་སངས་རྒྱས་དང་ལྷ་དང་དྲང་སྲོང་དང་རིག་སྔགས་འཆང་བ་ལ་སོགས་པ་བདེན་པར་གྲུབ་པ་མ་ལུས་ཤིང་ལུས་པ་མེད་པ་ཐམས་ཅད་བདག་ལ་དགོངས་སུ་གསོལ། བདག་གིས་ཐོག་མ་མ་མཆིས་པ་ནས་ཐོག་མ་མ་མཆིས་པའི་བར་དུ་དགེ་བའི་རྩ་བ་བགྱིས་པ་དང་བགྱིད་དུ་བསྩལ་བ་དང་བགྱིད་པ་ལ་རྗེས་སུ་ཡི་རང་བ་ཐམས་ཅད་དང་ཁྱད་པར་དུ། ཡིད་ཀྱི་རྣམ་པར་འཕྲུལ་པའི་གཞལ་མེད་ཁང་བཀོད་པ་ངོ་མཚར་ཕུན་སུམ་ཚོགས་པར་རང་གཞན་གྱི་དགེ་ཚོགས་རྒྱ་མཚོ་སྒྲུབ་པའི་དུས་ཁྱད་པར་ཅན་འདིར། ཕྱོགས་བཅུའི་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་དང་ཉན་ཐོས་ཀྱི་འཁོར་དང་བཅས་པ་ཐམས་ཅད་སྤྱན་དྲངས་ནས། བྱང་ཆུབ་སེམས་དཔའ་རྣམས་ཀྱི་སྤྱོད་པ་དང་རྗེས་སུ་མཐུན་པར་འཇིག་རྟེན་གྱི་ཁམས་ཐམས་ཅད་ལ་སྨན་པ་དང་ཕན་བདེ་ཕུན་སུམ་ཚོགས་པར་འབྱུང་བའི་སླད་དུ། ཕྱག་འཚལ་བ་དང་མཆོད་པ་དང་སྡིག་པ་བཤགས་པ་དང་དགེ་བ་ལ་རྗེས་སུ་ཡི་རང་བ་དང་ཆོས་ཀྱི་འཁོར་ལོ་བསྐོར་བར་བསྐུལ་བ་དང། མྱ་ངན་ལས་མི་འདའ་བར་གསོལ་བ་འདེབས་པ་དང་དགེ་བ་རྫོགས་པའི་བྱང་ཆུབ་ཆེན་པོར་བསྔོ་བ་ལ་སོགས་པའི་དགེ་བའི་རྩ་བ་དང། གཞན་ཡང་འདས་པ་དང་མ་འོངས་པ་དང་ད་ལྟར་བྱུང་བའི་སངས་རྒྱས་དང་བྱང་ཆུབ་སེམས་དཔའ་དང་ཉན་ཐོས་དང་རང་སངས་རྒྱས་ཐམས་ཅད་དང། བདག་ཅག་སེམས་ཅན་ཇི་སྙེད་པ་རྣམས་ཀྱི་དགེ་བའི་རྩ་བ་བགྱིས་པ་དང་བགྱིད་པར་འགྱུར་བ་དང་བགྱིད་བཞིན་པ་དང་གཞན་ལ་བགྱིད་དུ་སྩལ་བ་དང། བགྱིད་པ་ལ་རྗེས་སུ་ཡི་རང་བའི་དགེ་བའི་རྩ་བ་ཅི་ཡོད་པ་རྣམས་ཀྱི་མཐུ་དང་སྟོབས་ལས་སྣོད་ཀྱི་འཇིག་རྟེན་ཐམས་ཅད་ཀྱི་མ་དག་པ་ཐམས་ཅད་དང་བྲལ་ཞིང་རྣམ་པར་དག་པའི་ཡོན་ཏན་ཕུན་སུམ་ཚོགས་པ་རྣམ་པ་སྣ་ཚོགས་དང་ལྡན་པར་དམྱལ་བའི་འཇིག་རྟེན་གྱི་ཁམས་དང་གཤིན་རྗེའི་འཇིག་རྟེན་གྱི་ཁམས་དང་དུད་འགྲོའི་འཇིག་རྟེན་གྱི་ཁམས་དང། སྔར་ཆགས་པ་དག་ཀྱང་ཞིག་ཅིང་སྟོང་པར་ཕྱིན་ཆད་མི་ཆགས་པར།

དམྱལ་བའི་སེམས་ཅན་རྣམས་སྐྱེས་མ་ཐག་ཏུ་སེ་གོལ་གཏོགས་པའི་ཡུད་ཙམ་དུ་ཡང་དེ་རུ་མི་གནས་པར་ཚེ་འཕོས་ནས་བདེ་འགྲོ་མཐོ་རིས་ཀྱི་གནས་མཆོག་ཏུ་སྐྱེ་བར་སྐྱེས་མ་ཐག་ཏུ་ཚེ་འཕོས་པར་མ་གྱུར་ན་ཡང་གཤིན་རྗེའི་འཇིག་རྟེན་གྱི་ཁམས་ཐམས་ཅད་ས་གཞི་རིན་པོ་ཆེ་སྣ་ཚོགས་ལས་གྲུབ་ཅིང་མནན་ན་ནེམ་བཏེག་ན་སྤར་བྱེད་པ་ཡིད་དུ་འོང་བའི་ཡོ་བྱད་དུ་མས་གང་བར། གཞན་ཡང་ས་གཞི་ལ་ཟ་བར་རུང་བའི་འབྲས་བུ་ལོ་མ་ལ་སོགས་སྣ་ཚོགས་པའི་བཟའ་བཏུང་སྣ་ཚོགས་པས་གང་བར་གྱུར་ཅིང་ནམ་མཁའ་ནས་ཀྱང་བཟའ་བཏུང་སྣ་ཚོགས་ཀྱི་ཆར་འབབ། ཉི་མ་དང་ཟླ་བའི་འོད་རྟག་ཏུ་འབྱུང་ཞིང་སོས་ཀའི་དུས་བསིལ་ཞིང་དགུན་གྱི་ཚེ་དྲོ་བར། ས་ཕྱོགས་ཐམས་ཅད་དུ་ཆུ་གཙང་བ་ཡན་ལག་བརྒྱད་དང་ལྡན་པ་གྱ་གྱུར་འབབ་ཅིང་ལྗོན་ཤིང་ཡིད་དུ་འོང་བའི་གྲིབ་བསིལ་དང་ཉམས་པ་མེད་པར་སྣང་བར། བྱོལ་སོང་གི་འཇིག་རྟེན་གྱི་ཁམས་སུ་སྐྱེ་བར་འགྱུར་བའི་ལས་གང་གིས་བྱས་པ་ཐམས་ཅད་ཟད་ནས་དེ་རུ་མི་སྐྱེ་བར། གལ་ཏེ་སྐྱེས་པར་གྱུར་ན་ཡང་དེ་མ་ཐག་ཏུ་ཚེ་འཕོས་ནས་བདེ་འགྲོ་མཐོ་རིས་ཀྱི་མཆོག་ཏུ་སྐྱེ་བར། སྐྱེས་མ་ཐག་ཏུ་ཚེ་འཕོས་པར་མ་གྱུར་ན་ཡང་གླེན་ཞིང་རྨུགས་པ་མ་ཡིན་པ་མི་ཡི་མཆོག་ལྟར་བློ་གསལ་ཞིང་རྨོངས་པ་ཐམས་ཅད་དང་བྲལ་བར། གཞན་གྱི་དབང་དུ་མི་འགྱུར་བ་ཐམས་ཅད་དུ་རང་དབང་ཐོབ་པར་བལ་ལ་སོགས་པ་འབྲེག་པ་དང་བརྡེག་པ་དང་བཀོལ་བ་དང་བསད་པ་དང་གཅིག་གིས་གཅིག་ལ་གནོད་པ་སྐྱེལ་བ་སོགས་ཀྱི་སྡུག་བསྔལ་དང་བྲལ་ཞིང་ཐམས་ཅད་བག་ཡངས་སུ་རྒྱུ་བ་དང་ཟ་བ་དང་བཏུང་བ་ལ་སོགས་པ་ཇི་ལྟར་འདོད་པ་རྙེད་པ་སོགས་མཐོ་རིས་ཀྱི་མཆོག་དང་བདེ་བ་དང་ལྡན་པར། ཀླུ་དག་ལ་ནམ་མཁའ་ལྡིང་གི་གནོད་པ་མེད་ཅིང་བྱེ་ཚན་གྱི་ཆར་རྣམས་ཀྱང་རིན་པོ་ཆེ་དང་མེ་ཏོག་གི་ཆར་དུ། མིའི་འཇིག་རྟེན་གྱི་ཁམས་རྣམས་སུ་ཡང་གླིང་བཞི་ལ་དབང་བའི་འཁོར་ལོས་སྒྱུར་རྒྱལ་ཡང་དང་ཡང་དུ་འབྱུང་བར། དུས་ཐམས་ཅད་དུ་རྫོགས་ལྡན་གྱི་དུས་དང་མཚུངས་པར་སྣོད་ཀྱི་འཇིག་རྟེན་དུ་ཡང་གཅོང་རོང་དང་རི་བྲག་ཚང་ཚིང། མི་གཙང་བའི་ཁྲོན་པ་དང་ཚེར་མ་ཅན་གྱི་ཤིང་ལ་སོགས་པ་མེད་ཅིང་ལག་མཐིལ་ལྟར་མཉམ་པ་དང་ཐ་གྲུ་ཆེ་ཞིང་མནན་ན་ནེམ་བཏེག་ན་སྤར་བར་བྱེད་པར་ཐམས་ཅད་དུ་ནེའུ་གསིང་དང་མེ་ཏོག་སྣ་ཚོགས་ཀྱིས་གང་ཞིང་བཟར་རུང་བའི་ལོ་ཏོག་མ་རྨོས་པར་འཁྲུངས་པ་དང་ལོ་ཏོག་ཐམས་ཅད་ཀྱང་མི་མཐུན་པའི་ཕྱོགས་ཐམས་ཅད་དང་བྲལ་ཞིང། འབྲས་བུ་ཅན་གྱི་ཤིང་དང་སྨན་གྱི་རིགས་རྣམ་པ་སྣ་ཚོགས་པ་ཇི་ལྟར་འདོད་པ་བཞིན་དུ་རྒྱས་པར། དུག་གི་རིགས་ལ་སོགས་པ་ལུས་ལ་ནད་སྐྱེད་པར་བྱེད་པ་གང་ཡང་མི་འབྱུང་བར། གཞན་ཡང་རིན་པོ་ཆེ་དང་གོས་ལ་སོགས་པ་མཁོ་བའི་ཡོ་བྱད་ཐམས་ཅད་བསམ་པ་ཙམ་གྱིས་ཐོགས་པ་མེད་པར་འབྱུང་བར། ནམ་མཁའ་ལས་ཀྱང་རིན་པོ་ཆེ་དང་འབྲུ་ལ་སོགས་པ་མཁོ་བའི་ཡོ་བྱད་ཐམས་ཅད་རྫོགས་ལྡན་གྱི་དུས་ལྟར་ཆར་དུ་འབབ་པར། མི་ཐམས་ཅད་ཀྱང་མངལ་དུ་བདེ་བར་གནས་ཤིང་བདེ་བར་བཙའ་བ་དང་ལུས་ཀྱི། ལུས་ལ་ནད་ཀྱི་རིགས་གང་ཡང་མི་འབྱུང་བར། གལ་ཏེ་ན་ན་ཡང་སྨན་པ་དང་སྨན་གྱིས་འབྱོར་ཞིང་མྱུར་དུ་སོས་པར། འཇིག་རྟེན་གྱི་ཁམས་ཐམས་ཅད་དུ་འོན་པ་རྣམས་ཀྱིས་ལྷ་ཡི་རྣ་བ་ཐོབ་པར། ལོང་བ་རྣམས་ཀྱིས་ལྷ་ཡི་མིག་རྣམ་པར་དག་པ་ཐོབ་པར། ལྐུགས་པ་རྣམས་ཀྱིས་སྨྲ་མཁས་པ་ཐོབ་པར། སྨྱོན་པ་རྣམས་ཀྱིས་དྲན་པ་རྙེད་པར། མི་ཐམས་ཅད་ཀྱང་གཟུགས་བཟང་ཞིང་སྨྲ་མཁས་པ་དང། ཡིད་གཞུངས་བློ་གྲོས་དང་ལྡན་པ་སོགས་བསྔགས་པར་འོས་པའི་ཡོན་ཏན་ཐམས་ཅད་ཀྱིས་འབྱོར་པར། བཙོན་དུ་གནས་པ་དང་བསད་པར་བྱ་བ་རྣམས་བདེ་བར་ཐར་པར། འཇིགས་པ་ཆེན་པོ་བརྒྱད་དང་བཅུ་དྲུག་དང་བྲལ་བར། སྡུག་པ་ཡིད་དུ་འོང་བ་རྣམས་དང་མི་འབྲལ་བར། མི་སྡུག་པ་ཡིད་དུ་མི་འོང་བ་རྣམས་དང་མི་ཕྲད་པར་ཐམས་ཅད་དུ་ཕན་ཚུན་འཐབ་པ་དང་རྩོད་པ་མེད་པར་གཅིག་ལ་གཅིག་བརྩེ་བས་རྟག་ཏུ་གནས་པར་ཐམས་ཅད་ཀྱང་དུས་མ་ཡིན་པར་འཆི་བ་མེད་པར་ཚེ་རིང་བར། བསམ་པའི་དོན་ཐམས་ཅད་དམ་པའི་ཆོས་དང་མཐུན་པར་ཡིད་བཞིན་དུ་འགྲུབ་པར་ཐམས་ཅད་དུ་མཐའ་འཁོབ་དང་ཀླ་ཀློ་མེད་པར་དལ་བ་དང་འབྱོར་པ་ཕུན་སུམ་ཚོགས་པ་དང་ལྡན་པར། དལ་འབྱོར་དང་ལྡན་པའི་ལུས་ཐོབ་ནས་འཁོར་བ་མེ་འབར་བ་ལྟ་བུའི་ཀློང་དུ་མཐོང་སྟེ་དེ་ལས་ཐར་པར་འདོད་པའི་བློ་སྐྱེ་བར། ཐར་པ་དོན་གཉེར་གྱི་བློ་བྱས་ནས་ཇི་སྐད་བཤད་པའི་མཚན་ཉིད་དང་ལྡན་པའི་དགེ་བའི་བཤེས་གཉེན་རྙེད་ཅིང་གུས་པ་ཆེན་པོས་ཚུལ་བཞིན་དུ་བསྟེན་པར། མ་གུས་པ་སོགས་དགེ་བའི་བཤེས་གཉེན་ལ་བརྟེན་པའི་ཁ་ན་མ་ཐོ་བ་རྣམ་པ་ཐམས་ཅད་དུ་མི་འབྱུང་བར། དགེ་བའི་བཤེས་གཉེན་ལས་མཐོ་རིས་དང་ཐར་པ་དང་ཐམས་ཅད་མཁྱེན་པའི་ལམ་ཚང་ལ་མ་ནོར་བར་ཉན་ཅིང་གསུང་རབ་ཀྱི་དོན་ཕྱིན་ཅི་མ་ལོག་པར་མྱུར་དུ་རྟོགས་པའི་བློ་གྲོས་དང་ལྡན་པར། ཇི་ལྟར་ཐོས་པའི་དོན་ལ་ཚུལ་བཞིན་དུ་ཉམས་སུ་ལེན་པ་ལ་བརྩོན་པ་དང་ལྡན་པར། འཇིག་རྟེན་གྱི་ཕན་བདེ་ཕུན་སུམ་ཚོགས་པ་ཐམས་ཅད་ཀྱི་འབྱུང་གནས་རྒྱལ་བའི་བསྟན་པ་འཆོལ་བ་ཐམས་ཅད་དུ་ནུབ་པ་མེད་པར་དར་ཞིང་རྒྱས་པར། དགེ་འདུན་ཐམས་ཅད་ཀྱི་ཆོས་སྤྱོད་བཅུ་དང་འཁོར་ལོ་གཉིས་ལ་སོགས་པ་སྒོ་གསུམ་དགེ་བའི་བྱ་བ་ཁོ་ན་ལ་ཉིན་མཚན་ཐམས་ཅད་དུ་བརྩོན་པར། དགེ་འདུན་མཐུན་ཞིང་དགེ་འདུན་གྱི་དོན་ཐམས་ཅད་འགྲུབ་པར། རྒྱལ་པོ་དང་བློན་པོ་དང་འབངས་དང་ཁྱིམ་བདག་ལ་སོགས་པ་ཐམས་ཅད་དཀོན་མཆོག་ལ་ཤིན་ཏུ་དད་ཅིང་གུས་པའི་སེམས་དང་ལྡན་པར། སྐྱེ་བོ་ཐམས་ཅད་ཀྱི་དགེ་བའི་བྱ་བ་ལ་དགའ་ཞིང་བརྩོན་པར། ལྷ་མ་ཡིན་རྣམས་ཀྱི་ལྷ་ཡི་དཔལ་ལ་ཕྲག་དོག་གི་སེམས་ཉེ་བར་ཞི་བར་གལ་ཏེ་འཐབ་པའི་ཚེ་ན་ཡང་ལུས་ལ་རྨས་པ་དང། འཆི་བ་ལ་སོགས་པའི་སྡུག་བསྔལ་མྱོང་བར་མ་ཐོབ། འཇིག་རྒྱུའམ་དཀོན་མཆོག་གསུམ་གྱི་སྒྲ་ཐོས་ཕྱིར་གུས་པ་དང་དགེ་བ་ལ་གཅིག་ཏུ་དགའ་ཞིང་བརྩོན་པར། ལྷ་རྣམས་ཀྱི་ལྷ་མ་ཡིན་དང་འཐབ་པ་དང་རྨས་པ་དང་འཆི་བ་ལ་སོགས་པའི་སྡུག་བསྔལ་དང་བྲལ་བར།

བྱང་ཆུབ་ཀྱི་སྤྱོད་པ་རླབས་པོ་ཆེ་དང་བྱང་ཆུབ་སེམས་དཔའ་རྣམས་ཀྱི་སྨོན་ལམ་ཐམས་ཅད་མྱུར་དུ་འགྲུབ་ཅིང་རྫོགས་པར། རང་རང་གི་གདུལ་བྱ་དཔག་ཏུ་མེད་པ་མྱུར་དུ་སྨིན་པར་བྱེད་ཅིང་སངས་རྒྱས་ཀྱི་ཞིང་རྣམ་པར་དག་པ་སྦྱངས་ནས་ཡང་ནས་ཡང་དུ། མྱུར་དུ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་མངོན་དུ་མཛད་པར། སངས་རྒྱས་ནི་སེམས་ཅན་གྱི་ཁམས་ཐམས་ཅད་ལ་ཁྱབ་ཅིང་རྒྱུན་མི་འཆད་པའི་སྤྲུལ་པའི་སྐུས་ཆོས་ཀྱི་འཁོར་ལོ་མྱུར་དུ་བསྐོར་ནས་གདུལ་བྱའི་རིགས་ཅན་གསུམ་གྱི་ཉན་ཐོས་དང་རང་སངས་རྒྱས་ཀྱི་རིགས་ཅན་རྣམས་གནས་སྐབས་རང་གི་བྱང་ཆུབ་དང། ཐམས་ཅད་ཀྱི་མཐར་ཐུག་བྱང་ཆུབ་ཆེན་པོའི་ས་ལ་འགོད་པར། རྒྱལ་བའི་བསྟན་པ་དྲི་མ་མེད་པ་འཇིག་རྟེན་གྱི་ཁམས་ཐམས་ཅད་དུ་ཁྱབ་པ་དང་དར་ཞིང་རྒྱས་པ་དང་ནམ་ཡང་ནུབ་པར། དེ་ལྟ་བུ་ལ་བདུད་ཀྱི་རིས་ཐམས་ཅད་ཀྱིས་གླགས་འཚོལ་བར་མི་བྱེད་ཅིང་གལ་ཏེ་བྱས་ཀྱང་དེའི་དབང་དུ་མི་འགྲོ་བར། མདོར་ན་འདས་པའི་སངས་རྒྱས། འདས་པའི་བྱང་ཆུབ་སེམས་དཔའ་ཐམས་ཅད་ཀྱི་སྨོན་ལམ་བཏབ་པ་དང་ད་ལྟར་གྱི་བྱང་ཆུབ་སེམས་དཔའ་རྣམས་ཀྱི་སྨོན་ལམ་འདེབས་བཞིན་པ་དང། མ་འོངས་པའི་བྱང་ཆུབ་སེམས་དཔའ་རྣམས་ཀྱི་སྨོན་ལམ་འདེབས་པར་འགྱུར་བ་ཇི་སྙེད་པ་དེ་སྙེད་དུ་བདག་གིས་ཀྱང་སྨོན་ལམ། སེམས་ཅན་རེ་རེའི་དྲུང་དུ་གང་ལ་གང་འདུལ་གྱི་སྤྲུལ་པ་སྣ་ཚོགས་པ་སྟོན་ཏེ་དེ་དག་ལ་ཕན་པ་དང་བདེ་བ་དང་ལེགས་པ་ཐམས་ཅད་སྒྲུབ་ཅིང། སྐྱོན་དང་སྡུག་བསྔལ་དང་མྱ་ངན་དང་འཇིགས་པ་ཐམས་ཅད་བསལ་ནས་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ལ་བདག་གིས་འཇོག་པར། སེམས་ཅན་གཅིག་ལ་ཇི་ལྟ་བར་སེམས་ཅན་མ་ལུས་པ་ལ་དེ་ལྟ་བུ་རྒྱས་པར། བདག་སེམས་ཅན་ཐམས་ཅད་ཀྱི་ཕ་དང་མ་དང་མཛའ་བོ་དང་གཉེན་དང་རྒྱལ་པོ་ལྟ་བུར། སྨན་དང་ཟས་དང་གོས་ལ་སོགས་པ་དང་ས་དང་ཆུ་དང་མེ་དང་རླུང་དང་ནམ་མཁའ་ལྟ་བུར་བདག་སེམས་ཅན་ཐམས་ཅད་ཀྱི་ཉེར་འཚོའི་གཞིར། མདོར་ན་བདག་གིས་སེམས་ཅན་ཐམས་ཅད་ལ་གང་ལ་གང་ཕན་པ་དང་ཇི་ལྟར་འདོད་པའི་རེ་བ་ཐམས་ཅད་ཡིད་དང་ནི་མཐུན་པར་སྐོང་བར། བདག་གི་ཡེ་ཤེས་ཀྱི་ལུས་ཐོབ་ན་ཡང་སེམས་ཅན་སྡིག་ཅན་སྒྲིབ་པ་ཤིན་ཏུ་སྟུག་པོ་དག་སྒྲིབ་པ་ཅུང་ཟད་ཀྱིས་བསལ་བར་མ་བྱས་པས་ཀྱང་མཐོང་བར། ཁྱད་པར་དུ་དཔལ་ལྡན་དུས་གསུམ་མཁྱེན་པས་འདས་པའི་དུས་དཔག་ཏུ་མེད་པ་ནས་དུས་གསུམ་གྱི་སངས་རྒྱས་ཐམས་ཅད་ཀྱི་ཕྲིན་ལས་པར་སྨོན་ལམ་བཏབ་པར་མཛད་པ་དེ་བཞིན་དུ་བདག་མིང་ཨོ་རྒྱན་ཕྲིན་ལས་རྡོ་རྗེ་འམ་བསྟན་འཛིན་ཀུན་ཁྱབ་དབང་གི་རྡོ་རྗེ་ཞེས་བགྱི་བས་ཀྱང་ཕྱོགས་བཅུ་མཐའ་ཀླས་པའི་དུས་གསུམ་གྱི་སངས་རྒྱས་ཐམས་ཅད་ཀྱི་ཕྲིན་ལས་མ་ལུས་པ་དག་བདག་ལ་དབང་བསྒྱུར་རྒྱུ་སྒྲུབ་པ་པོར། རྒྱལ་བ་ཐམས་ཅད་ཀྱི་བསྟན་པ་མ་ལུས་པ་ཡང་བདག་གིར་འཛིན་ཅིང་ནམ་མཁའ་གནས་ཀྱི་བར་དུ་ནུབ་པ་མེད་པ་ནམ་མཁའི་མཐའ་ཀླས་པར་སྤེལ་ནུས་པར། ཁྱད་པར་སྟོན་མཆོག་མི་ཡི་སེང་གེ་མངོན་པར་རྫོགས་པར་སངས་རྒྱས་པའི་གནས་མཆོག་ཆོས་ཀྱི་ཕོ་བྲང་ཆེན་མོ་འོག་མིན་རང་བྱུང་རྡོ་རྗེ་གདན་གྱི་བདག་ཉིད་འཁོར་འདས་ཐམས་ཅད་ཡོངས་སུ་འདུལ་བའི་གནས་ཆེན་ཤེས་བྱ་ཡོངས་ཀྱི་རྒྱན་དེ་དང་གཞན་ཡང་ཤེས་བྱའི་དཀྱིལ་འཁོར་རྒྱ་ཡོངས་སུ་མ་ཆད་པའི་ཁོངས་འདིར་དཀོན་མཆོག་གསུམ་དང་བདེ་བར་གཤེགས་པའི་བསྟན་པ་དམ་པའི་ཆོས་ནི་དར་ཞིང་རྒྱས་བརྟན་ཞིང་མི་ནུབ་པར། བསྟན་པ་དེ་འཛིན་ཀུན་གྱི་གཙུག་ནོར་ཨ ྋགོང་ས ྋསྐྱབས་མགོན་རྒྱལ་བའི་དབང་པོ་ཐམས་ཅད་མཁྱེན་བརྩེ་གཟིགས་པ་ཆེན་པོ་མཆོག་གིས་དབུས་གང་ན་སུ་བཞུགས་པ་ཐམས་ཅད་སྐུ་དཔལ་ནི་ཟླ་བ་ཚེས་པ་བཞིན་དུ་འཕེལ་ཞིང་རྒྱས་ཕྲིན་ལས་ཀྱི་ཁ་ལོ་སྒྱུར་བའི་ལས་འཛིན་རྣམས་ནི་རི་རབ་ཏུ་ལྷུན་གྱིས་གྲུབ། འཁོར་གྱི་ཚོགས་རྣམས་ནི་དགུང་གི་སྐར་མ་ལྟར་འཕེལ་ཞིང་རང་འབངས་ཞབས་སུ་གཏོགས་སོ་ཅོག་ཐམས་ཅད་ཀྱི་མཐའ་ནས་གྲམ་མེད་དབུས་ནས་ཡོ་མེད་དྲུག་ཆ་མེད་ལྷན་ནེ། བཀྲ་ཤིས་བདེ་སྐྱིད་ཕུན་སུམ་ཚོགས་པའི་ལམ་དང་བསྟུན་ནས་སྐྱིད་པའི་བཀའ་དྲིན་མི་རབས་ཁྲི་ཚོའི་བར་དུ་ཐོབ་སྙན་པའི་སྒྲ་སྐད་ནི་ཉི་ཟླས་སླེབས་སོ་ཅོག་ཐམས་ཅད་ལ་ཁྱབ། ཕྱོགས་བཅུ་དུས་གསུམ་གྱི་སངས་རྒྱས་དང་བྱང་ཆུབ་སེམས་དཔའ་དང་ཉན་ཐོས་དང་རང་སངས་རྒྱས་དང་ལྷ་དང་དྲང་སྲོང་དང་གྲུབ་པ་ལ་སོགས་པའི་བདེན་པར་གྲུབ་པ་ཐམས་ཅད་ཀྱི་བདེན་ཚིག་གི་མཐུ་དང་ཆོས་ཀྱི་དབྱིངས་ཀྱི་རང་བཞིན་གྱི་རྣམ་པར་དག་པའི་བདེན་པ་དང། ཆོས་ཐམས་ཅད་ཀྱི་རྒྱུ་འབྲས་བསླུ་བ་མེད་པའི་བདེན་པ་དང་སྔགས་དང་སྨན་དང་རྫས་ཀྱི་མཐུ་དང་དཀོན་མཆོག་གསུམ་གྱི་བདེན་པ་ཆེན་པོའི་མཐུ་ལས་བདག་ཅག་དཔོན་སློབ་འཁོར་དང་བཅས་པ་ཐམས་ཅད་ཀྱིས་ཡིད་ལ་བསམས་པའི་དོན་ཐམས་ཅད་དང་སྨོན་ལམ་ཇི་ལྟར་བཏབ་པ་ཐམས་ཅད་ཡིད་བཞིན་དུ་འགྲུབ།

ད་འདིའི་གི་དུས་ཚོད་དང་སྟབས་བསྟུན་བྱས་འབྲེལ་ཡོད་ཁ་ཤས་ལ་ཡང་ཐུགས་རྗེ་ལེགས་སོ་ཞུ་ཡག་གི་འདོད་པ་བྱུང་སོང། ད་དང་པོ་དེ་ད་རེས་རྒྱ་བལ་འབྲུག་གསུམ་དུ་ཡོད་པའི་གི་བཀའ་བརྒྱུད་དགོན་སྡེ་ཁག་ཐམས་ཅད་མཉམ་ཞུགས་མཛད་བྱས་རང་རང་གི་དགོན་ཕྱོགས་ལ་ཡང་ཆོས་འབྲེལ་ཡིན་ན་ཡང་གང་གཟབ་གཟབ་དང། ད་ག་ནང་བཞིན་བཤད་གྲྭ་དང་ཚོགས་གྲྭ་དང། ཅིག་བསླབ་གྲྭ་ལ་སོགས་པ་ཅིག་ཚང་མས་གིས་མཉམ་དུ་ཞལ་འདོན་གནང་ཐུགས་སྣང་ཆེན་པོ་གནང་བ་དང། གྲ་སྒྲིག་སྤུས་དག་པོ་གནང་བ་དེ་ལ་ཡང་ནི་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡག་ཡིན། ད་དེ་ནས་མི་ཁ་ཤས་ཀྱིས་ད་རེས་རྐྱེན་བཟློག་སྨོན་ལམ་འདི་ཅིག་བཀའ་བརྒྱུད་སྨོན་ལམ་རེད་བསམ་པ་འདྲ་བོ་དེ་འདྲས་ཐུགས་ལ་ཤར་འདུག་སྟེ། ཡིན་ནའི་གནས་མཆོག་རྡོ་རྗེ་གདན་དུ་ལོ་ལྟར་ཚུགས་བཞིན་པའི་གི་བཀའ་བརྒྱུད་སྨོན་ལམ་ཐེངས་སུམ་ཅུ་སོ་བརྒྱད་པ་དེ། ལོ་གཅིག་རིང་ཡང་ཕྱི་འཐེན་གནང་ཟིན་པ་ཡིན་དུས་རྩ་ནས་བཀའ་བརྒྱུད་སྨོན་ལམ་དེ་ཆགས་ཀྱི་ཡོད་མ་རེད། ཡིན་ན་ཡང་ནམ་རྒྱུན་བཀའ་བརྒྱུད་སྨོན་ལམ་ཚུགས་ཡག་གི་དུས་ཚོད་དེ་སྟོང་པ་རུ་ཆགས་ཀྱི་ཡོད་པ་ཡིན་དུས་ད་དེའི་དུས་ཚོད་དེ་བེད་སྤྱོད་བཏང་བྱས་ཨ་རྐྱེན་བཟློག་སྨོན་ལམ་དེ་ཚུགས་པ་ཡིན་པ་རེད། ད་ཡིན་ན་ཡང་བཀའ་བརྒྱུད་སྨོན་ལམ་ཚོགས་པ་ནས་ཅིག་གཏོང་ཕོད་ཡངས་པོའི་སྒོ་ནས་དགོན་པ་ཁག་ལ་ཡང་ཅིག་བསྙེན་བཀུར་ཞབས་ཏོག་རྒྱ་ཆེན་པོ་གནང་བ་དེ་ལ་ཡིན་པ་ཡིན་ན་ཡང་སྐབས་འདི་ལ་ཡང་ཅིག་རྗེས་སུ་ཡི་རང་དང་ཐུགས་རྗེ་ཆེ་ཞུ་ཡ་ཡིན། ཨ་དེ་བཞིན་དུ་ཅིག་འཛམ་གླིང་གི་ཕྱོགས་མཐའ་ཁག་ན་བཞུགས་པའི་ཅིག་ཆོས་གྲོགས་ཕོ་མོ་ཁྲི་སྟོང་མང་པོ་ཅིག་གིས་ད་རེས་སྨོན་ལམ་འདི་ལ་ཡང་མཉམ་ཞུགས་མཛད་བྱས། འཇིག་རྟེན་བདེ་བ་དང་བསྟན་པ་རྒྱས་པའི་གི་སྨོན་ལམ། ཟབ་མོ་གནང་བ་དེ་ལ་ཡིན་པ་ཡིན་ན་ཡང་སྙིང་ཐག་པ་ནས་བཀའ་དྲིན་ཆེ་ཐུགས་རྗེ་ཆེ་ཞུ་ཡ་ཡིན། ད་རེས་ང་ཚོ་དང་མཉམ་དུ་ཅིག་མགྲིན་གཅིག་དབྱངས་གཅིག་གི་སྒོ་ནས་སྨོན་ལམ་རྒྱབ་པའི་གི་མཐུ་ལ་བརྟེན་བྱས་ནས། ཨ་ནེ་ཅིག་ཏོག་དབྱིབས་རིམས་ནད་ཀྱི་འཇིགས་པ་མྱུར་དུ་ཞི་ནས་ཐམས་ཅད་དགའ་བདེ་དང་ལྡན་པའི་ཅིག་འཚོ་བ་གསར་པ་ལ་ཡང་རོལ་ཐུབ་ཡག་གི་རེ་བ་དང་ཡིད་ཆེས་ཞུ་གི་ཡོད། དེ་ནས་ད་རེས་རྐྱེན་ཟློག་སྨོན་ལམ་གྱི་གྲ་སྒྲིག་བྱེད་པའི་སྐབས་ལ་ཡང་ཅིག་སྐུ་ངལ་ཆེ་ཤོས་རེད་པ་དེ། སྐད་སྒྱུར་རྣམ་པ་དང་ད་ག་ནང་བཞིན་བརྙན་པར་བཟོ་སྐྲུན་གནང་མཁན། ཨ་ནི་ཞལ་འདོན་གྱི་དེབ་བཟོ་སྐྲུན་གནང་མཁན། རོལ་ཆ་བཟོ་སྐྲུན་གནང་མཁན་ཨ་ནི་དྲ་རྒྱའི་ལག་རྩལ་པ་ལ་སོགས་པ་ཁོ་རང་ཚོ་ཆགས་བསྡད་ཡོད་རེད། ཁོང་རྣམ་པ་ཚོས་ཀྱི་ཅིག་ཉིན་མཚན་མེད་པ་ལ་ཡང་སྐུ་ངལ་ཁྱད་བསད་བྱས་པའི་གི་འབྲས་བུ་ལ་བརྟེན་ནས་མཛད་རིམ་འདི། ལེགས་གྲུབ་བྱུང་བ་ཡིན་པ་རེད་དེ་འདྲ་ཡིན་པ་ཡིན་དུས་སམ་ད་རེས་ཀྱི་དུས་ཚོད་འདི་དང་བསྟུན་བྱས་ནས་ཁོང་རྣམ་པ་ལ་ཡིན་པའི་ནའང་སྙིང་ཐག་པ་ནས་ཐུགས་རྗེ་གནང་ཞུ་ཡག་ཡིན། ཨ་ང་རང་ངོས་ནས་ད་རེས་སྨོན་ལམ་འདིའི་ཐོག་ལ་ཡ་གཅིག་ལྷན་རྒྱས་ཚོ་དང་མཉམ་དུ་ཞུགས་བྱས་ལུས་ངག་གི་དགེ་བ་ཅུང་ཟད་བསྒྲུབ་ཡག་གོ་སྐབས་བྱུང་བ་དེ་སྐལ་བ་བཟང་པོ་ཡིན་བསམ་དྲན་གྱི་ཡོད། ད་མཐའ་མ་དེ་ལ་ཡ་རྣམ་པ་ལྷན་རྒྱས་ཚོ་ལ་ཡ་གཅིག་གསལ་བསྒྲགས་གཅིག་ཞུ་འདོད་བྱུང། དེ་ག་རེ་རེད་ཞུས་པ་ཡིན་ན་ཉེ་ཆར། དྭགས་པོའི་ཆོས་བཞི་གི་གསུང་ཆོས་སྐབས་ལ་ཡ། སྐད་ཆ་བྱུང་བ་ནང་བཞིན་བྱས་རྗེས་ད་ལོ། འཕགས་མ་བདེ་བྱེད་མའི་ཀྱི་དགུན་ཆོས་གྲ་སྒྲིག་གནང་མཁན། དཔལ་སྤུངས་ཡེ་ཤེས་རབ་རྒྱས་གླིང་ནས་ཕྱག་བྲིས་འབྱོར་སོང། ཕྱག་བྲིས་ནང་ལོགས་གནང་བའི་དངོས་སུ་ད་ངས་ཅིག་ཆོས་བཤད་རོགས་གྱིས་བྱས། གསུངས་འདུག་དེ་འདྲ་ཡིན་པ་ཡིན་དུས་ས་ནས། ངས་ཕར་ཚུར། མི་མང་པོ་གཅིག་ལ་ཡང་བཀའ་འདྲི་ཞུས། སོ་སོ་ཡིན་ནའང་བསམ་བློ་བཏང། བྱས་ད་མཐའ་མ་ཐ་མ་དེ་ལ་ཡང། གསུང་ཆོས་དེ། ད་ག་རེ་གཏན་འབེབས་བྱུང་སོང་ཞུས་པ་ཡིན་མིན་ན། རྒྱལ་དབང་ཀརྨ་པ་བརྒྱད་པ་མི་བསྐྱོད་རྡོ་རྗེ་ཀྱི་རྣམ་ཐར་བསྟོད་པ། རྗེ་ཉིད་ཀྱིས་མཛད་པ། ལེགས་སྤྱད་མ་ཞུ་ཡག་དེ། ཐོག་ལ་ཡང་ད་འགྲེལ་བཤད་འདྲ་བ་ཞུས་ན་བསམ་དྲན་སོང། ཡིན་ན་ཡང་དེའི་འགྲེལ་བཤད་ཅུང་ཟད་རྒྱས་པར་ཞུས་པ་ཡིན་མིན་ན་མ་མཐའ་ཡང་ཉི་མ་ཉི་ཤུ་ཞིག་ཙམ་འགོར་འགྲོ་གི་འདུག་དེ་འདྲ་ཡིན་པ་ཡིན་དུས་སམ་བོད་པའི་ལོ་གསར་ཚེས་ནས་ཀྱི་བོད་དེ་ནས་ཚེས་བཞི་ནས་མ་འགོ་བཙུགས་བྱས་ནས་ཆོ་འཕྲུལ་ཟླ་བ་ཧྲིལ་པོ་ལ་ཡང་ཅིག་ཆོས་བཤད་བྱེད་དགོས་ཡ་འདྲ་པོ་ཅིག་དེ་འདྲ་ཅིག་གི་འཆར་གཞི་རེད་འདུག་ཟེར་ཅེས་ཅིག་ཞུས། ད་ཡང་ཅིག་ཟླ་བ་གཅིག་ཅིག་ཆོས་བཤད་དགོས་རེད་ཟེར་དུས་ཡང་གཅིག་བྱས་ན་ཁྱེད་རང་ཚོ།

སྤྱི་བཏང་ངས་ཀྱི་རྣམ་ཐར་གསོལ་འདེབས་འདིའི་འགྲེལ་བཤད་དེ་འདྲས་པའི་རྒྱ་ཆེན་པོ་ཅིག་ཞུ་ཐུབ་ཀྱི་རེད་བསམ་པའི་ཀྱི་གདེང་ཚོད་དང་བློ་ཁོག་འདྲ་བ་དེ་མི་འདུག་དེ་ཡིན་པའི་ན་ད་ལྟ། ཕྱོགས་གཅིག་ནས་རིམས་ནད་ཀྱི་རྐྱེན་པའི་དབང་གིས་ང་ཚོ་ཚང་མ་ཅིག་ནང་ལ་བསྡད་དགོས་ཡ་ཅིག་ཆགས་བསྡད་ཡོད་པ་ཡིན་དུས་སམ་དུས་ཚོད་མང་པོ་ཞིག་ཞིག་ཡོད་རེད། ང་རང་ཡིན་པའི་ནའང་ནམ་རྒྱུན་དང་མི་འདྲ་ད་ལྟ་ཏོག་ཙམ་ཅིག་བྲེལ་བ་མེད་པ་ཅིག་ལྷོད་བསྡད་འདྲ་བ་ཅིག་ཡིན་པའི་སྐབས་རེད། ད་ག་ནང་བཞིན་གྱི་མི་གཞན་དང་མི་འདྲ་བ་སོ་སོ་ལ་ཡང་ཅིག་དཔེ་ཆ་ལ་སོགས་པའི་མཐུན་རྐྱེན་ཡིན་ན་ཡང་ཅུང་ཟད་མི་འདྲ་བ་ཅིག་ཡོད་པ་ཡིན་དུས་ས་ནས་ད་ད་རེས་ཅིག་མ་བཤད་པ་ཡིན་ན་ཅིག་རྗེས་མ་འགྱོད་པ་སྐྱེ་ས་རེད་བསམ་དྲན་སོང། དེ་འདྲ་ཡིན་པ་ཡིན་དུས་ས་ནས་དེ་རིང་ཅིག་སོ་སོས་ཀྱིས་སོ་སོ་ལ་ཡང་ཅིག་འབུད་རྒྱག་འདྲ་བ་བརྒྱབ་བྱས། ཨ་ནི་ད་བློ་ཁོག་ཆེན་པོའི་སྒོ་ནས་ཁྱབ་བསྒྲགས་འདི་བྱས་བཞག་པ་ཡིན། དངོས་གནས་བྱས་ན་ད་ལྟ་ཡང་ཅིག་སེམས་ཁྲལ་ཏོག་ཙམ་འདུག་སྙིང་དིག་དིག་འཕར་གྱི་འདུག

བཀྲ་ཤིས་དཔལ་འབར་འཛམ་གླིང་རྒྱན་མངའ་རིས་རྒྱལ་ཁམས་བོད་ཀྱི་ཁ་བ་ཅན་ལྗོངས་བྱང་ཕྱོགས་སུ་ཆོས་སྒྲུབ་བརྒྱུད་ཀྱི་བསྟན་པ་དར་བ་དང་འཛམ་གླིང་བདེ་བའི་བཀྲ་ཤིས་ཤོག་འཛམ་བུ་གླིང་བདེ་བར་མཛད་དོ།